སྐབས་དེར་བཱུ་ཁི་ལེ་ཀྱིས་ཁ་གཏད་ཚོགས་པ་ཡོངས་སུ་ཕམ་པར་བཏང་སོང། ཨེལ་ས་བཱ་ཏོ་རྒྱལ་ཁབ་དེ་བདེ་འཇགས་མིན་པའི་རྒྱལ་ཁབ་ཞིག་ནས་ཆེས་བདེ་འཇགས་ལྡན་པའི་རྒྱལ་ཁབ་ཞིག་ཏུ་གྱུར་སོང་བ་རེད་ལ། མ་འོངས་པའི་ལོ་ལྔ་གི་ནང་དུ་ང་ཚོས་ཅི་ཞིག་བྱ་དགོས་པ་དེ་བྱེད་རྒྱུ་ཡིན་ཅེས་བཤད་འདུག་ཨེལ་ས་བཱ་ཏོ་གི་རྒྱལ་ས་སན་སཱ་བཱ་ཏོར་གྱི་ནང་དུ་ཤོག་སྦག་བཀལ་པ་དང་མི་མང་པོ་གནས་ཡུལ་གྲོང་ཁྱེར་གྱི་ཐང་ཆེན་དུ་འཛོམས་ནས་ལས་ཐོག་སྲིད་འཛིན་ལ་ཡང་བསྐྱར་སྲིད་འཛིན་འོས་འདེམས་ཀྱི་ཁྲོད་རྒྱལ་ཁ་ཐོབ་པར་རྟེན་འབྲེལ་བྱས་འདུག་ཅིང། རྒྱལ་ཁབ་འདིའི་སྲིད་འཛིན་ནས་རང་ཉིད་ལ་འཛམ་གླིང་སྟེང་གི་སྒེར་གཅོད་པ་ཉམས་ཅན་ཞེས་པའི་མིང་གིས་འབོད་ཀྱི་ཡོད་པ་རེད། འདིའི་ཐད་ཨེ་ཕི་གསར་འགྱུར་ཁང་གིས་གསར་འགྱུར་སྤེལ་བའི་ནང་དུ་བྷུ་ཁི་ལེ་ལ་འོས་མི་གི་བརྒྱ་ཆ་གི་བརྒྱད་ཅུ་གྱ་གསུམ་གྱིས་རྒྱབ་སྐྱོར་ཐོབ་ཡོད་ཅིང་ཁོའི་ཁ་གཏུགས་ཀྱི་འོས་མི་རྒྱབ་སྐྱོར་བ་མང་ཤོས་དེ་ལ་ཡང་འོས་མིའི་བརྒྱ་ཆ་གི་བདུན་གྱི་རྒྱབ་སྐྱོར་མ་གཏོགས་ཐོབ་མི་འདུག། གཟའ་ཉི་མའི་ཉིན་ཁོ་ལ་མུ་མཐུད་ནས་སྲིད་འཛིན་འོས་འདེམས་ཀྱི་ཁྲོད་རྒྱལ་ཁ་ཐོབ་པར་གསལ་བསྒྲགས་བྱས་པའི་རྗེས་ལ་གཟའ་ཟླ་བའི་ཉིན་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་གྱིས་རྟེན་འབྲེལ་བྱས་ཤིང། གསར་དུ་བདམས་ཐོན་བྱུང་བའི་སྲིད་འཛིན་གཙོ་གཞོན་གཉིས་ཀྱིས་ཟླ་དྲུག་པའི་ནང་དུ་དངོས་སུ་ལས་འགན་འཁུར་བའི་རྗེས་ལ་མཉམ་སྒྲིག་གི་ལས་སྒོ་བརྩམས་ཆོག་ཅེས་དང། ཨ་རིའི་ངོས་ནས། ཨ་རི་དང་ཨེལ་སཱ་བཱ་ཏོའི་མི་མང་བར་གྱི་འབྲེལ་བར་བརྩི་མཐོང་ཆེན་པོ་བྱེད་ཀྱི་ཡོད་ལ། ང་ཚོའི་བར་གྱི་འབྲེལ་བར་ལོ་ངོ་བརྒྱ་དང་དྲུག་ཅུ་ལྷག་གི་ལོ་རྒྱུས་ཡོད་པ་སོགས་བཤད་འདུག་ཨེལ་སཱ་བཱ་ཏོ་ཡིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་གསུམ་པའི་ནང་སྲིད་གཞུང་གིས་ཛ་དྲག་གི་ཆོག་མཆན་བཀོད་དེ་མི་ཆིག་ཁྲི་དྲུག་སྟོང་འཛིན་བཟུང་བྱས་པ་ཡིས་རྒྱལ་ཁབ་འདིའི་མི་འབོར་གྱི་བརྒྱ་ཆ་གི་གཅིག་ཟིན་ཡོད་པ་དང། གནས་ཚུལ་འདི་ལ་རྐྱེན་བྱས་ནས། ཁོ་ཚོས་འགྲོ་བ་མིའི་ཐོབ་ཐང་ལ་དྲག་གནོན་དང་ལུགས་མཐུན་མིན་པའི་བྱ་སྤྱོད་སྤེལ་ཡོད་པའི་སྐྱོན་བརྗོད་ཕོག་གི་ཡོད་པ་རེད། ཡིན་ན་ཡང་ལོ་ཁ་ཤས་ཀྱི་སྔོན་ལ་འཛམ་གླིང་སྟེང་གི་ཆེས་ཉེན་ཁ་ཅན་གྱི་རྒྱལ་ཁབ་ལ་ངོས་འཛིན་བཞིན་པའི་རྒྱལ་ཁབ་འདིར་ད་ལྟ་དྲག་སྤྱོད་སྤེལ་བཞིན་པའི་ཚུལ་ཧ་ཅང་ཉུང་རུ་ཕྱིན་ཡོད་ལ། རྒྱལ་ཁབ་འདིའི་མི་མང་པོ་ཞིག་གིས། དུས་ཡུན་རིང་པོར་རྒྱལ་ཁབ་འདིའི་ས་ཁུལ་མང་པོ་ཞིག་ཤོག་ཁག་གིས་དབང་བསྒྱུར་བྱས་ཡོད་པས་ན། ཤོག་ཁག་གིས་དབང་བསྒྱུར་བའི་སྤྱི་ཚོགས་དེ་ཕྱིར་ལོག་འདོད་བྱེད་ཀྱི་ཡོད་པ་རེད། ཨེ་སཱ་བཱ་ཏོ་གཞུང་གི་གཏན་གྲངས་ལྟར་ན་མི་རྣམས་ལ་འཇིགས་སྐྲག་ཆེན་པོ་བསླངས་ཡོད་མཁན་གྱི་ཤོག་ཁག་དབང་བསྒྱུར་མི་སྣ་གིས་འདས་པའི་ལོ་ངོ་སུམ་ཅུ་གི་རིང་ལ་མི་འབུམ་གཅིག་དང་ཁྲི་གཉིས་ཀྱི་ཚེ་སྲོག་འཕྲོག་ཡོད་པ་དང། བྷུ་ཁི་ལེ་ཡིས་སྤྱི་ལོ་ཉིས་སྟོང་བཅུ་དགུ་གི་ལོར་སྲིད་འཛིན་དུ་འདུག་སྐབས་སུ་ནག་ཉེས་བཟོ་མཁན་གྱི་མི་སྣ་ས་ཆ་གི་བརྒྱ་ཆའི་བརྒྱད་ཅུ་གི་ནང་དུ་ཁྱབ་ཡོད་ལ། རྗེས་སུ་ཁོས་མི་སྣ་མང་པོ་འཛིན་བཟུང་བྱས་པའི་རྗེས་ལ་ཞི་འཇམ་དུ་ཕྱིན་ཅིང། དེར་སྔོན་ཡིན་ན་འཛམ་གླིང་སྟེང་གི་ཉེན་ཁ་ཆེ་ཤོས་ཀྱི་རྒྱལ་ཁབ་དེ་ན་ནིང་འདས་པའི་ལོ་སུམ་ཅུ་རིང་གི་མི་བསད་རྨས་བྱུང་བ་ཆེས་ཉུང་ཤོས་ཀྱི་ལོ་རུ་གྱུར་བ་རེད།